གནས་མཆོག་རྡོ་རྗེ་གདན་དུ་དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་གྱི་ཆེད་དུ་བོད་མིའི་སྒྲིག་འཛུགས་དང་སེར་བྱེས་གྲྭ་ཚང། གཞན་འབྲས་སྤུངས་བློ་གསལ་གླིང་བཅས་ནས་རིན་མེད་ཀྱི་སྨན་སྒར་བཙུགས་ཡོད་པ་རེད། དེང་སྐབས་གནས་མཆོག་རྡོ་རྗེ་གདན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་དང་འབྲེལ་ཆོས་འབྲེལ་བཀའ་དྲིན་གནང་རྒྱུ་དང། དེ་བཞིན་རིས་མེད་ཆོས་བརྒྱུད་ཁག་གི་སྨོན་ལམ་ཚོགས་དང་ཚོགས་བཞིན་པ་སོགས་དང་བསྟུན་ནས་ས་གནས་སུ་ཕྱི་དང། ནང་ཆོས་དད་ལྡན་པ་བཅས་ཕེབས་པ་དང་བསྟུན་ནས། རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོ་པའི་སེར་བྱེས་འཕྲོད་བསྟེན་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞི་ལམ་སྟོན་ལྟར་ལོ་ལྟར་དགུན་དུས་སུ། རྡོ་རྗེ་གདན་གྱི་གསུང་ཆོས་སྐབས་སུ། དད་ལྡན་ཆོས་ཞུ་བ་རྣམས་ཀྱི་འཕྲོད་བསྟེན་གྱི་ཆེད་རིན་མེད་སྨན་སྒར་བཙུགས་ཏེ། ཞབས་ཕྱི་སྒྲུབ་གནང་གི་ཡོད་པ་ལྟར། ཟླ་འདིའི་སྤྱི་ཚེས་ཉེར་གཉིས་ནས་དབུ་འཛུགས་ཀྱིས། ཟླ་བ་རྗེས་མའི་སྤྱི་ཚེས་གསུམ་ཙམ་གྱི་བར། རིན་མེད་ཀྱི་སྨན་སྒར་དེའི་ནང། སེར་བྱེས་འཕྲོད་བསྟེན་གྱི་རྒྱ་གར་སྨན་པ་གཅིག་གཙོ་བྱས་པའི་སྨན་པ་གསུམ་དང་སྨན་ཞབས་ལྔ་དང་དགེ་འདུན་པ་ཕྱག་རོགས་བཅས་ཁྱོན་བསྡོམས་པའི་ལས་བྱེད་ཉེར་ལྔ་མཉམ་རུབ་གནང་གི་ཡོད་པ་རེད། དེའི་སྐོར་སེར་བྱེས་འཕྲོད་བསྟེན་འགན་འཛིན་དགེ་བཤེས་ཐུབ་བསྟན་ལེགས་བཤད་ལགས་ཀྱིས་ངོ་སྤྲོད་གནང་ཡོད་པ་རེད།
སེར་བྱེས་འཕྲོད་བསྟེན་སྨན་ཁང་ནས་ད་ལྟ་རྒྱ་གར་གྱི་ཌོག་ཊར་ཅིག་ཡོད་རེད། ཨ་ནི་དེ་ད་ལྟ་དེ་ཡང་དེ་འདྲས་བྱས་ཡས་དེ་ནི་མ་གཏོགས་བདེ་ལེགས་སྨན་ཁང་ནས་དེ་ནི་ད་ལྟ་ང་ཚོ་བོད་ཀྱི་དེ་འདྲས་ཌོག་ཊར་དེ་འདྲས་ཅིག་བྱས་ཡས།

ད་དུང་ཁོང་གིས་མུ་མཐུད་དུ་གསུངས་དོན། སེར་བྱེས་སྨན་སྒར་དེའི་ནང་དུ། སྨན་དོ་པོ་བཅུ་གསུམ་ཙམ་ཞིག། སྦེ་ལ་ཀོ་པེ་ནས་དབོར་འདྲེན་གནང་བ་དང། ད་དུང་ཡང་ས་གནས་ནས་མུ་མཐུད་དུ། སྨན་ཉོས་པ་སོགས་གནང་སྟེ། སྨན་སྒར་དེ་ཆ་རྐྱེན་ཚང་བའི་སྨན་ཁང། ཚད་ལྡན་ཞིག་ཡིན་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད་ལ། ད་དེ་འདྲ་གི་སྨན་ད་ལྟ་ད་གྲོད་ཁོག་གི་སྨན་དེ་ནས་ཆམ་པའི་སྨན་བྱས། ཨ་ནི་ད་གུ་ལུ་ཀོ་སི་རྒྱག་ཡག་གནང་འདུག་ད་འདི་འདྲ་གི། ད་སྨན་གི་ད།

ཏཱ་ལའི་བླ་མ་ཐེབས་རྩ་དང་བོད་ཀྱི་ཐེབས་རྩ་གཉིས་ཀྱི་མཐུན་འགྱུར་འོག་སྨན་པ་གསུམ་དང་སྨན་སྤྲོད་གཅིག་ཕྱི་བཅོས་སྨན་པ་གཉིས་དང་སྨན་ཞབས་བརྒྱད་དང་ནད་པ་དབོར་འདྲེན་གྱི་ཁ་ལོ་བ་གཅིག་བཅས་ཁྱོན་བསྡོམས་པའི་ལས་བྱེད་བཅོ་བརྒྱད་ཀྱིས་ཞབས་ཕྱི་ཞུ་གི་ཡོད་ཅིང། སྨན་ཚང་མ་རིན་མེད་ཀྱིས་གནང་གི་ཡོད་པར་འདུག་ལ། བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་གྱི་རིན་མེད་སྨན་སྒར་དེའི་འགན་འཁུར་བ་བསྟན་འཛིན་བསོད་ནམས་ལགས་ཀྱིས་འགྲེལ་བརྗོད་གནང་བར་གཞིགས་ན།
ད་ལོ་ནམ་རྒྱུན་དང་མི་འདྲ་བར།

དེ་བཞིན་མོན་གྷོ་འབྲས་སྤུངས་བློ་གླིང་འཕྲོད་བསྟེན་གྱི་ངོས་ནས་ཀྱང་ཟླ་འདིའི་ཕྱི་ཚེས་ཉེར་ལྔ་ནས་དབུ་འཛུགས་ཀྱིས་ཟླ་བ་རྗེས་མའི་ཕྱི་ཚེས་གཅིག་བར་ཉིན་གྲངས་བརྒྱད་ཙམ་གྱི་ནང་ལ་སྨན་པ་གཅིག་གཙོ་བྱས་པའི་ལས་བྱེད་བཅུ་ཡིས་ཞབས་ཕྱི་སྒྲུབ་གནང་གི་ཡོད་ཅིང། ཕྱི་ལུགས་སྨན་པ་དང་བོད་ལུགས་གསོ་རིག་པའི་རིལ་བུ་ལ་སོགས་པའི་སྨན་གྱི་རིགས་རིན་མེད་གནང་གི་ཡོད་པ་རེད། དེའི་སྐོར་བློ་གསལ་གླིང་སྨན་ཁང་གི་འགན་འཛིན་དགེ་བཤེས་བྱམས་པ་ཆོས་འཕེལ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། ཡང་བཞུགས་སྒར་རྡ་རམ་ས་ལ་ནས་ཡིན་པའི་སྨན་པ་བསྟན་འཛིན་ཆོས་ལྡན་ལགས། དེང་སྐབས་སེར་བྱེས་གྲྭ་ཚང་གི་རིན་མེད་སྨན་སྒར་གྱི་ནང་དུ་དྭང་བླངས་ཀྱིས་ཞབས་ཕྱི་སྒྲུབ་གནང་གི་ཡོད་པ་རེད། ད་ལྟའི་བར་ཁོང་གིས་ཉིན་ཤས་རིང་ནས་ནད་པ་གཟིགས་རྟོགས་གནང་བ་བརྒྱུད། མང་ཆེ་བ་ཆམ་ནད་ཡིན་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ཆམ་ནད་དེ་ནི་གཙོ་བོ་རྡོ་རྗེ་གདན་དུ་ཐལ་བ་མང་བའི་རྐྱེན་གྱིས་ཡིན་པའི་སྐོར་འགྲེལ་བརྗོད་གནང་ཡོད་ལ། ད་ལྟའི་ཆར་ས་གནས་སུ་ཆམ་ནད་ཙམ་མ་གཏོགས་ཏོག་དབྱིབས་རིམས་ནད་དང་འབྲེལ་བའི་ཛ་དྲག་གི་ནད་པ་མེད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད་ཡང་མོན་རྟ་དབང་གི་ཡིན་པའི་བླ་མ་འཕྲིན་ལས་ལགས་ཀྱིས་འགྲེལ་བརྗོད་གནང་དོན། འདི་ལྟ་བུའི་སྨན་སྒར་དེས་ཆོས་ཞུ་བ་རྣམས་ལ་ཕན་ཐོགས་ཆེན་པོ་ཡོད་པའི་སྐོར་གསུངས་ཡོད་པ་རེད། དེ་མིན་རྒྱ་གར་ས་གནས་གཞུང་ནས་སྨན་སྒར་འཛུགས་རྒྱུའི་འཆར་ཞིག་ཀྱང་ཡོད་པ་རེད། བལ་ཡུལ་གྱིས་ཐའེ་ཝན་དང་བོད་ཀྱི་སྐོར་གྱི་གནས་ཚུལ་ཕྲན་བུ་ཞིག་བཀོད་ཀྱང། རྒྱ་ནག་གིས་འཕྲལ་དུ་བལ་ཡུལ་ལ་སྐྱོན་བརྗོད་བྱས་པའི་སྐོར་འཁོད་ཡོད་པ་རེད། ཉེ་ཆར་བལ་ཡུལ་གྱིས་སིང་ག་པོར་རྟེན་གཞི་བྱས་པའི་རྒྱ་ནག་གི་ཊིག་ཊོག་ཞེས་པའི་སྤྱི་ཚོགས་དྲ་རྒྱ་བཀག་འགོག་བྱས་པར་རྒྱ་ནག་གིས་བལ་ཡུལ་ལ་སྐྱོན་བརྗོད་བྱས་ཡོད་པའི་སྐོར་ཕྱི་ཚེས་ཉེར་ལྔ་ཉིན་ཀ་ཐ་མན་གྲུ་དུས་བབ་ཞེས་པའི་གསར་ཁང་གིས་གནས་ཚུལ་སྤེལ་ཡོད་པ་རེད། བལ་ཡུལ་གྱི་སྲིད་བློན་མཆོག་གིས་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ་དེ་བཀག་འགོག་གནང་དགོས་དོན་དེ་ནི་རྒྱལ་སྤྱིའི་ཆབ་སྲིད་དང་འབྲེལ་བ་མེད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་དང། རྒྱ་ནག་གཞུང་དང་རྒྱ་ནག་གི་ངོ་ཚབ་ལས་ཁུངས་ཀྱིས་བལ་ཡུལ་གྱི་ཐག་གཅོད་ལ་ཐེ་ཇུས་བྱས་པ་དེ་ནི་ཐེངས་འདི་ཙམ་མིན་པ་དང་གལ་སྲིད་བལ་ཡུལ་གྱིས་ཐའེ་ཝན་དང་བོད་ཀྱི་སྐོར་ནས་གནས་ཚུལ་ཕྲན་བུ་བཀོད་ཀྱང། རྒྱ་ནག་གིས་འཕྲལ་དུ་བལ་ཡུལ་ལ་སྐྱོན་བརྗོད་བྱ་གི་ཡོད་ལུགས། ཀ་ཐ་མན་གྲུ་དུས་བབ་ཞེས་པའི་ཚགས་པར་དེའི་རྩོམ་སྒྲིག་པ། སྦིས་བཱས་སྦ་རལ་ལགས་ཀྱིས་དཔྱད་བརྗོད་ཞིག་སྤེལ་ཡོད་པ་རེད། དེ་བཞིན་ཁོང་གིས་རྒྱ་ནག་གི་གནོན་ཤུགས་ལ་བརྟེན་ནས་ད་བར་བལ་ཡུལ་གྱི་གསར་ཁང་འདྲ་མིན་སོགས་ཀྱིས་རྒྱ་ནག་གིས་མི་འདོད་པའི་གནས་ཚུལ་བཀོད་སྤེལ་བྱ་རྒྱུ་མཚམས་འཇོག་བྱས་ཡོད་པ་དང། དེ་བཞིན་རྒྱ་ནག་གིས་བལ་ཡུལ་གཞུང་གིས་རྒྱལ་སྤྱིའི་གསར་འགྱུར་ལས་ཁུངས་ཁག་ལའང་རྒྱ་ནག་ལ་འདོད་པ་མེད་པའི་གནས་ཚུལ་རིགས་བཀོད་སྤེལ་བྱ་སྐབས་ཞིབ་བཤེར་བྱ་དགོས་པའི་གནོན་ཤུགས་སྤྲོད་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ཁོང་གིས་དཔེ་མཚོན་དུ་བལ་ཡུལ་ནང་ཡོད་པའི་རྒྱ་གར་གཞུང་ཚབ་པ་ཁྲིན་སུང་ཟེར་བས་ཡོངས་ཁྱབ་ཏུ་སྟབས་མི་བདེ་བ་ཞིག་ལ་བལ་ཡུལ་ལ་རྒྱ་གར་ལྟ་བུའི་ཁྱིམ་མཚེས་ངན་པ་ཞིག་ཡོད་པ་རེད་ཅེས་པར་བརྟེན་བལ་ཡུལ་ཕྱི་སྲིད་ལས་ཁུངས་ཀྱིས་ཁོ་བོ་འབོད་འགུག་བྱས་ཏེ་དེའི་ཐད་འགྲེལ་བརྗོད་བྱ་དགོས་ཡོད་སྐོར་བཤད་སྐབས་གཞུང་ཚབ་པ་ཁྲིན་གྱིས་ངས་དྲང་བདེན་བཤད་པ་ཡིན་ཞེས་ལན་འདེབས་བྱས་ཡོད་པ་དང། ད་ལྟ་བལ་ཡུལ་གཞུང་དང་ཕྱི་འབྲེལ་མི་སྣ་རྣམས་ཀྱིས་རྒྱ་ནག་གི་བྱ་སྤྱོད་ལ་ཅི་བྱ་གཏོལ་མེད་དུ་གྱུར་ཡོད་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད། ཐའེ་ཝན་གྱི་སྲིད་འཛིན་འོས་མིས་དམར་ཤོག་ཚོགས་པར་ཕྱོགས་པའི་དམངས་གཙོ་ཡར་ཐོན་ཚོགས་པའི་ཕྱོགས་འགལ་ཚོགས་པར་སྐྱོན་བརྗོད་བྱས་ཡོད་པ་རེད། ཕྱི་ཚེས་ཉེར་དྲུག་ཉིན་ཐའེ་ཝན་གྱི་སྲིད་འཛིན་འོས་མིས་ཟླ་བ་རྗེས་མར་ཐའེ་ཝན་གྱི་སྲིད་འཛིན་གྱི་འདེམས་བསྐོའི་ནང་དུ་མ་ཞུགས་པའི་སྔོན་ལ་སྒོ་ལུགས་མཐོ་བ་སྟེ། ཁོང་གིས་ཕྱོགས་འགལ་ཚོགས་པས་མེས་པོ་སྔོན་མ་དག་གི་དམར་ཤོག་ཚོགས་པར་ངོ་རྒོལ་བྱེད་པའི་འདུ་ཤེས་དོར་ཟིན་པ་མ་ཟད། མངོན་གསལ་དོད་པོའི་ངང་ནས་རྒྱ་ནག་དམར་ཤོག་གཞུང་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་པའི་སྐོར་གྱི་སྐྱོན་བརྗོད་བྱས་ཡོད་པ་རེད། ད་ལྟའི་ཐའེ་ཝན་གྱི་གཞུང་འཛིན་ཚོགས་པའམ་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་དང་ད་ལྟའི་སྲིད་འཛིན་གཞོན་པ་ལའེ་ཆིང་ཏེ་ལགས་ཀྱིས་བརྙན་འཕྲིན་བརྒྱུད་ནས་ཐད་གཏོང་ཐེངས་གཉིས་པའི་སྐབས་ཀྱི་སྙན་ཞུའི་ནང་དུ། སྤྱིར་ཡིན་ན་གོ་མིན་ཏང་ཚོགས་པའི་ཚོགས་མི་དག་གིས་སྔོན་མ་རྒྱ་ནག་དམར་ཤོག་ཚོགས་པར་ངོ་རྒོལ་བྱེད་པར་དབུ་ཁྲིད་བྱེད་མྱོང་བའི་ཚོགས་པ་ཞིག་ཡིན་ནའང། ད་ལྟ་གོ་མིན་ཏང་ཚོགས་པའི་འགོ་གཏེ་དག་གིས་རྒྱ་ནག་དམར་ཤོག་ཚོགས་པར་ངོ་རྒོལ་མི་བྱེད་པ་མ་ཟད། ད་དུང་དམར་ཤོག་ཚོགས་པར་སེམས་པ་ཉེ་བའི་ཕྱོགས་གཏོགས་སུ་གྱུར་ཡོད་ཅེས་སྐྱོན་བརྗོད་པ་རེད། རྒྱ་ནག་དམར་ཤོག་ཚོགས་པས་དམག་སྦྱོང་དང་ཆབ་སྲིད་ཀྱི་ཐད་ནས་ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་ལ་གནོན་ཤུགས་སྤྲོད་བཞིན་ཡོད་པ་མ་ཟད། དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལའེ་ཁྲིན་ཏེ་ནི་ཉེན་ཁ་ཅན་གྱི་མི་སྣ་ཞིག་ཡིན་ལ། ཐེངས་འདིར་ཁོང་སྲིད་འཛིན་ལ་འདེམས་མིན་དེ་ནི་དམག་འཁྲུག་དང་ཞི་བདེ་གཉིས་ཀྱི་འདེམས་ཤོག་ཅིག་ཡིན་པའི་སྐོར་གྱི་འཇིགས་སྐུལ་བྱེད་ཀྱི་ཡོད་པའི་སྐོར་ཡང་འཁོད་ཡོད་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་ཞུ་ནས་འོད་བརྒྱའི་ཆུ་བཞག་པའི་གསར་འགྱུར་ཞིག་ལ་གསན་རོགས་གནང་བ།
རྒྱ་ནག་གཞུང་གིས་དྲ་ཐོག་རྩེད་མོ་གི་རིགས་ལ་དམ་དྲག་དང་སྟངས་འཛིན་བྱ་ཕྱོགས་ཀྱི་སྒྲིག་གཞི་གསར་པ་ལག་བསྟར་བྱས་པ་དེས་དྲ་ཐོག་བཟོ་ཚོང་ཁེ་ལས་ཚན་པ་དང་འབྲེལ་བའི་མཉེན་ཆས་བཟོ་སྐྲུན་བྱེད་མཁན་གྱི་ཁེ་ལས་ཆུང་བའི་གྲས་ལ་ཤུགས་རྐྱེན་ཐེབས་རྒྱུ་ཙམ་དུ་མ་ཟད་སྤྱི་ཡོངས་ཀྱི་ཆ་ནས་དཔལ་འབྱོར་འཕེལ་རྒྱས་ཀྱི་ཐད་ལ་གནོད་སྐྱོན་ཐེབས་རྒྱུ་ཡིན་པ་གནད་དོན་དབྱེ་ཞིབ་པས་བཤད་ཀྱི་འདུག་ལ་གནད་དོན་འདིའི་ཐད་རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་དགོངས་ཚུལ་བཀའ་འདྲི་བྱས་པར་ཁོང་གིས། རྒྱ་ནག་གཞུང་གིས་དེ་འདྲ་གི་ཁྲིམས་ལག་བསྟར་བྱས་ནས་ད་ལྟ་དྲ་ཐོག་ནས་རྩེད་མོ་བྱེད་ཡ་འདི་ལ་བཀག་འགོག་བྱེད་ཡ་འདིས་དཔལ་འབྱོར་ལ་བསམ་བློ་མ་བཏང་བས་དཔལ་འབྱོར་ལས་ཁོ་རང་ཚོ་གི་སྟངས་འཛིན་བྱེད་ཡ་གཞོན་གཞོན་ད་ལྷག་པར་དུ་འདི་རྩེད་མོ་རྩེ་ཡ་དེ་གཞོན་གཞོན་ཡིན་པ་དང་གཞོན་གཞོན་ཡིན་པ་དང་དེ་ནང་བཞིན་ད་གཞོན་གཞོན་ནང་ལོགས་ནས་ཨ་ནི་འདི་རྩེས་ནས་ད་ཕལ་ཆེར་འདི་ཅིག་ངོ་མ་ཟིག་རྒྱ་ནག་གཞུང་གིས་བཤད་ཡོད་རེད་ད་རྩེད་མོ་རྩེ་ཡ་དྲ་ཐོག་ནས་རྩེད་མོ་རྩེ་ཡ་འདི་ཨ་ནི་གཞོན་གཞོན་དེ་ཚོའི་ད་ཐ་མག་ནག་པོ་འདྲ་བོ་རེད་ཟེར་དེ་འདྲ་བཤད་ཀྱི་ཡོད་རེད། ད་དེ་འདྲ་ཡིན་དུས་སྒང་ལ་རྒྱ་ནག་གཞུང་གིས་འདི་ཚོད་འཛིན་བྱེད་ཡ་དང་འདི་བཀག་འགོག་བྱེད་ཡ་གི་ཐབས་ཤེས་དེ་མང་པོ་ཐོན་དགོས་བ་རེད་དེ། དེ་ལས་ཨ་ནི་འདི་མོ་རྩེད་མོ་རྩེ་ཡ་གི་ནང་ལོགས་ནས་ཨ་ནི་ཅིག་ད་རྒྱ་ནག་གཞུང་གི་ལྟ་བ་ཟེར་ན་འདྲ་རྒྱ་ནག་དམར་ཤོག་གི་ལྟ་བ་དང་མི་མཐུན་ཡ་དང། ཨ་ནི་རྒྱ་ནག་གཞུང་གིས་དགོས་འདོད་མེད་ཡ་གི་དེ་འདྲ་གི་བསམ་བློ་མང་པོ་ཅིག་ཡོང་གི་ཡོད་ཡ་དེ་ཧ་གོ་ནས་ཨ་ནི་ཁོ་རང་ཚོ་གི་ད་ཐེངས་མང་པོ་ལ་འདི་ཡ་ཚོད་འཛིན་བྱེད་ཡ་དང་ད་ལྟ་ཚོད་འཛིན་བྱེད་ཡ་གི་དམིགས་ཡུལ་དེ་རེད། དེ་ཡིན་དུས་སྒང་ལ་ད་དཔལ་འབྱོར་སྒང་ནས་དཀའ་ངལ་འཕྲད་གི་ཡོད་ཡ་དེ་ད་ཉི་མ་ཁ་ཤས་ནང་ལོགས་ནས་གསལ་བོ་མཐོང་ཡ་གི་གནས་སྟངས་དེ་ཆགས་བསྡད་ཡོད་རེད་དེ་འདི་གང་ལ། ད་འདི་འདྲ་གི་བཀག་འགོག་བྱེད་ཡ་དེ་ནི་དཔལ་འབྱོར་ལ་གྱོང་རག་གི་ཡོད་ཧ་གོ་ན་ཡང་རྒྱ་ནག་གཞུང་གིས་ད་དེ་ལ་བསམ་བློ་མ་བཏང་ནས་བཀག་འགོག་བྱེད་དགོས་ཡ་དེ་གཙོ་བོ་བསམ་བློ་དང་ཨཱ་ནི། མི་དམངས་ཀྱི་བསམ་བློ་འདུ་ཤེས་ལ་ཨཱ་ནི་ཚོད་འཛིན་བྱེད་ཡ་དང་དེའི་ཕྱོགས་ལ་ཨཱ་ནི་ཤུགས་ཆེན་པོ་རེད་ཟེར་མཁས་པ་ཚང་མས་བཤད་གི་འདུག་ད་དེ་འདྲ་བོ་འདྲ་བོ་ཆགས་གི་འདུག།
དེ་བཞིན་དུ། ཁོང་གིས་མུ་མཐུད་དགོངས་ཚུལ་གསུངས་རྒྱུར།
རྒྱ་ནག་དམར་ཤོག་གཞུང་ལ་མཚོན་ན། དཔལ་འབྱོར་དེ་གལ་ཆེན་པོ་དང་ཁ་སང་དེ་རིང་རྒྱ་ནག་གི་གནས་སྟངས་ནི་དཔལ་འབྱོར་དེ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་དེ། ད་རྒྱ་ནག་གཞུང་གིས་ག་དུས་ན་དཔལ་འབྱོར་དང་མི་དམངས་ཀྱི་བདེ་སྡུག་དང་མི་དམངས་ཀྱི་ཁེ་ཕན་དང། ད་ཨ་ནི་ཅིག་ག་རེ་ཟེར་དགོས་རེད། རྒྱ་ནག་དམར་ཤོག་གི་བསམ་བློ་དང་རྒྱ་ནག་དམར་ཤོག་གི་དབང་ཆ་ད་དེ་ཚོ་ཐུག་དུས་སྒང་ལ་ག་དུས་ན་རྒྱ་ནག་དམར་ཤོག་གི་ལྟ་བ་དང་རྒྱ་ནག་དམར་ཤོག་གི་དབང་དབང་འཛིན་བྱེད་ཡ་དབང་ཆ་དེ་བརྟན་པོ་བྱེད་ཡ་ལ་ཨ་ནི་ག་དུས་ན་དང་པོ་བརྩི་གི་ཡོད་རེད་དེ་ཡིན་དུས་སྒང་ལ། ད། ད་རེས་དཔལ་འབྱོར་གྱི་གྱོང་རག་ཡག་ཤེས་ཀྱི་ཡོད་རེད་དེ་འདྲ་ཡིན་ན་ཡང་ད་སེམས་ལུགས་གཙོ་བོ་གཅིག་རང་དབང་དང་ད་མང་གཙོ་དང་ནུབ་ཕྱོགས་ཀྱི་བསམ་བློ་དེ་འདྲ་མ་ཡོང་ཡག་གི་ཆེད་དུ་ནི་ད་ལྟ་འདི་རྩེད་མོ་འདི་བཀག་འགོག་བྱེད་ཀྱི་ཡོད་ཡ་དེ་གསལ་བོ་རེད་ད་དེའི་མཐའ་མཇུག་གི་དམིགས་ཡུལ་དེ་རྒྱ་ནག་དམར་ཤོག་གཞུང་གི་སྲིད་དབང་དེ་བརྟན་པོ་ཆགས་དགོས་ཡ་དེ་ལ་གནོད་སྐྱོན་མ་ཡོང་ཡ་དེའི་ཆེད་དུ་ཡིན་པ་གསལ་བོ་རེད།

དྲ་ཐོག་རྩེད་མོ་གི་རིགས་གང་རུང་ལ་ཁྱབ་མིན་གསལ་ཁ་མི་འདུག་ན། དཔལ་འབྱོར་གྱི་ཐད་ནས་གནོད་སྐྱོན་ཇི་ཙམ་ཐེབས་རྒྱུ་ཡིན་མིན་བཤད་དཀའ་བ་རེད་ཅེས་བརྗོད་འདུག་གང་ལྟར། རྒྱ་ནག་གཞུང་གིས་ཉེ་བའི་ལོ་ཤས་ནས་བཟུང་དྲ་ཐོག་རྩེད་མོ་གི་རིགས་ལ་དམ་དྲག་དང་སྟངས་འཛིན་བྱེད་རྒྱུའི་སྐོར་གསལ་བོ་བཟོས་ཡོད་པ་དང་ལྷག་པར་དུ་ལོ་ཆུང་གི་གྲས་ནས་དྲ་ཐོག་རྩེད་མོ་ལ་དམ་དྲག་ནན་པོ་བྱ་རྒྱུ་ཡིན་པ་བཤད་ཡོད། རྒྱ་ནག་རྒྱལ་ཡོངས་གསར་འགོད་དང་དཔར་སྐྲུན་འགྲེམས་སྤེལ་ཚན་པ་གི་དྲ་ཐོག་ཁེ་ལས་ཚན་པ་ལ་སྟངས་འཛིན་དང་བདག་གཉེར་དོ་དམ་བྱེད་ཀྱི་ཡོད་པ་ལྟར་གཟའ་ཟླ་བ་གི་ཉིན་རྒྱལ་ནང་གི་དྲ་ཐོག་རྩེད་མོ་གི་ཁེ་ལས་ཚན་པ་བརྒྱ་ལྷག་ལ་ཆོག་མཆན་སྤྲད་ལུགས་བརྗོད་པ་དང་མཚུངས་སུ་ཕྱི་ཕྱོགས་ནས་ནང་འདྲེན་བྱས་པའི་དྲ་ཐོག་མཉེན་ཆས་བཞི་བཅུ་ཙམ་གྱི་ཆོག་མཆན་སྤྲད་ལུགས་བརྗོད་འདུག་ན་དྲ་ཐོག་མཉེན་ཆས་གསར་པ་གི་གྲས་ལ་ཤུགས་རྐྱེན་མང་ཙམ་ཐེབས་རྒྱུ་ཡིན་པ་གོང་བརྗོད་རྒྱ་ནག་གི་དྲ་ཐོག་ཞིབ་འཇུག་པ་ཁེ་ནེ་ཐི་ཧྥིང་གིས་བརྗོད་འདུག།

བལ་ཡུལ་གྱི་གནམ་གྲུ་བོད་ཀྱི་རྒྱལ་ས་ལྷ་སར་ཤར་གཏོང་བྱ་རྒྱུ་དེ་ཕྱི་ཕྱོགས་སུ་རྒྱལ་ཁབ་ཞིག་གིས་གནམ་གྲུ་ལྷ་སར་ཤར་གཏོང་བྱས་པ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པ་རེད་ལོ་འདིའི་ཕྱི་ཟླ་བཅུ་གཉིས་པའི་ཚེས་ཉེར་བརྒྱད་ནས་བཟུང་བལ་ཡུལ་ཧི་མ་ལ་ཡ་མཁའ་འགྲུལ་ཚོང་གཉེར་ཁང་གིས་བལ་ཡུལ་གྱི་རྒྱལ་ས་ཀ་ཐ་མན་གྲུ་ནས་བོད་ཀྱི་རྒྱལ་ས་ལྷ་སའི་གོང་དཀར་གནམ་ཐང་བརྒྱུད་གནམ་གྲུ་ཤར་གཏོང་གིས་ལོ་རྒྱུས་ཁྲོད་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་ལྷ་སར་ཤར་གཏོང་བྱ་རྒྱུ་ཡིན་པའི་སྐོར་བཀོད་ཡོད་པ་དང་བལ་ཡུལ་གྱི་སྲིད་ཇུས་ཉམས་ཞིབ་ལྟེ་གནས་ཁང་གི་ཉམས་ཞིབ་པ་སུ་རེ་ཤི་ཤར་མ་ལགས་ཀྱིས། བལ་ཡུལ་ནས་ལྷ་སར་ཐད་ཀར་གནམ་གྲུ་ཆེད་གཏོང་བྱས་པ་དེས་བལ་ཡུལ་ཕྱོགས་ནས་ཡུལ་སྐོར་བའི་ཆེད་དུ་གལ་ཆེར་བརྩི་བཞིན་ཡོད་ནའང། རྒྱ་ནག་གིས་བལ་ཡུལ་ནང་དུ་བོད་པ་སྐྱབས་བཅོལ་བ་རྣམས་ཀྱིས་རྒྱ་ནག་ལ་ངོ་རྒོལ་གྱི་ལས་འགུལ་རིགས་བྱུང་གི་ཡོད་པས། དོགས་ཟོན་ཤུགས་ཆེར་བྱེད་བཞིན་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། བལ་ཡུལ་ཧི་མ་ལ་ཡ་མཁའ་འགྲུལ་ཚོང་གཉེར་ཁང་གི་དྲ་རྒྱའི་སྟེང་དུ། བལ་ཡུལ་དང་རྒྱ་ནག་གཉིས་ནས་སྤྱི་ལོ་ཉིས་སྟོང་ཉེར་གཅིག་ལོ་ནས་བཟུང་ལྷ་སའི་གོང་དཀར་གནམ་ཐང་བརྒྱུད་བལ་ཡུལ་ནས་ལྷ་སར་གནམ་གྲུ་ཐད་ཀར་འཕུར་རྒྱུའི་ཚོད་ལྟ་བྱས་ཡོད་པའི་སྐོར་བཀོད་ཡོད་འདུག་ལ། ཚོང་གཉེར་ཁང་དེའི་ལས་བྱེད་ཅིག་ནས་དེ་སྔ་རྒྱ་ནག་གི་སི་ཁྲོན་མཁའ་འགྲུལ་གནམ་གྲུ་དང་རྒྱ་ནག་གི་མཁའ་འགྲུལ་གནམ་གྲུ་གཉིས་བལ་ཡུལ་ནས་ཐད་ཀར་ལྷ་སར་འཕུར་བཞིན་ཡོད་ཀྱང། བལ་ཡུལ་གཙོ་བྱས་པའི་ཕྱིའི་རྒྱལ་ཁབ་ཁག་ནས་ལྷ་སར་གནམ་གྲུ་འཕུར་གྱི་མེད་པས་ཐེངས་འདིར་བལ་ཡུལ་ནས་ཧི་མ་ལ་ཡའི་གནམ་གྲུ་ཐད་ཀར་ལྷ་སར་འཕུར་ཐུབ་པ་དེ་ལོ་རྒྱུས་ཁྲོད་ཕྱིའི་རྒྱལ་ཁབ་ཀྱི་གནམ་གྲུ་ལྷ་སར་འཕུར་བ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པས་ཕྱི་ཚེས་ཉེར་བརྒྱད་ཉིན་མཛད་སྒོ་ཚོགས་རྒྱུ་ཡིན་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། བལ་ཡུལ་ནང་དུ་གནས་སྡོད་བྱས་པའི་བོད་པ་འགྲིམ་འགྲུལ་སྐྱེལ་འདྲེན་ཚོང་ལས་ཁང་ཞིག་ནས་ཐེངས་འདིར་བལ་ཡུལ་ནས་ལྷ་སར་འཕུར་རྒྱུའི་ཧི་མ་ལ་ཡའི་གནམ་གྲུའི་རིན་གོང་བལ་སྒོར་བདུན་སྟོང་ལྔ་བརྒྱ་ཡིན་པའི་སྐོར་འགྲེལ་བརྗོད་གནང་འདུག་ལ། ཡང་སན་ཏོ་ཤར་མ་ལགས་ནས་བོད་དང་བལ་ཡུལ་ལ་ཐད་ཀར་གནམ་གྲུ་ཆེད་གཏོང་བྱས་པ་དེས་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཞེས་པའི་ལས་འཆར་འོག་རྒྱལ་ཁབ་གཉིས་ཀྱི་མི་དམངས་ཕན་ཚུན་འབྲེལ་མཐུད་བྱེད་ཐབས་ཤིག་ཆགས་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད་ལ། བལ་ཡུལ་ཧི་མ་ལ་ཡའི་མཁའ་འགྲུལ་ཚོང་གཉེར་ཁང་གི་དྲ་རྒྱའི་སྟེང་ཕྱི་ཚེས་ཉེར་བརྒྱད་ཉིན་བལ་ཡུལ་གྱི་རྒྱལ་ས་ནས་སྔ་དྲོའི་ཆུ་ཚོད་བདུན་དང་སྐར་མ་ཉེར་ལྔའི་སྟེང་གནམ་གྲུ་འཕུར་འགོ་བཙུགས་ཏེ། ཆུ་ཚོད་བཅུ་གཅིག་སྟེང་བོད་ཀྱི་རྒྱལ་ས་ལྷ་སར་འབྱོར་རྒྱུ་ཡིན་པ་དང། དེ་རྗེས་སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་དང་པོའི་ཚེས་བརྒྱད་ཉིན་འཕུར་སྐྱོད་བྱ་རྒྱུ་ཡིན་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། ཨ་རིའི་ཕྱོགས་ནས་རྒྱ་ནག་གི་ཚོང་ཟོག་ལ་སྒོ་ཁྲལ་རྒྱག་པའི་ཁྲིམས་གཞི་དེ་ཕར་འགྱངས་བྱ་རྒྱུ་ཡིན་པའི་སྐོར་གསལ་ཡོད་པ་རེད། ཨ་རིའི་ཚོང་དོན་གྱི་འཐུས་ཚབ། Katherine Tai ལགས་ཀྱི་གཞུང་ལས་ཁང་གིས་ཟླ་འདིའི་སྤྱི་ཚེས་ཉེར་དྲུག་ཉིན་སྤྱི་བསྒྲགས་ཤིག་སྤེལ་བའི་ནང་དུ། རྒྱ་ནག་གི་སྐོར་ལ་བཞག་པའི་ཚོང་དོན་ཁྲིམས་གཞིའི་གྲོས་ཆོད་བརྒྱ་དང་གཅིག་ལྟར། རྒྱ་ནག་གི་ཚོང་རྫས་སྣ་ཁ་སུམ་བརྒྱ་དང་ལྔ་བཅུ་ང་གཉིས་དང་ཏོག་དབྱིབས་རིམས་ནད་དང་འབྲེལ་བའི་ཚོང་རྫས་རིགས་བདུན་ཅུ་དོན་བདུན་ཕྱིར་ཚོང་བྱེད་པར་སྒོ་ཁྲལ་རྒྱག་རྒྱུའི་ཐག་གཅོད་དེ་མུ་མཐུད་དུ་ལོ་རྗེས་མའི་སྤྱི་ཟླ་ལྔ་བའི་ཚེས་སོ་གཅིག་བར་དུ་ཕྱིར་འགྱངས་བྱ་རྒྱུ་ཡིན་པའི་སྐོར་འཁོད་ཡོད་པ་རེད་ལ་ཨ་རིའི་སྲིད་འཛིན་ཟུར་པ་ཁྲོམ་ཕུ་ཡིས་རྒྱལ་ཁབ་གཞན་དང་ཚོང་འབྲེལ་བྱེད་དུས་དྲང་བདེན་དང་འདྲ་མཉམ་མིན་པའི་ཚོང་ལས་ལ་འགོག་ཆེད། སྤྱི་ལོ་གཅིག་དགུ་བདུན་ཅུ་དོན་བཞི་ལོར་བཞག་པའི་ཚོང་དོན་གྱི་ཁྲིམས་གཞི་སུམ་བརྒྱ་དང་གཅིག་ཟེར་བར་ཞིབ་བཤེར་གྱིས་སྤྱི་ལོ་ཉིས་སྟོང་བཅོ་བརྒྱད་དང་ཉིས་སྟོང་བཅུ་དགུ་གཉིས་ལ་རྒྱ་ནག་གི་ཚོང་ཟོག་ལ་རྒྱལ་མཚམས་ཀྱི་སྒོ་ཁྲལ་བརྒྱབ་པ་ཞིག་འདུག་ལ། སྐབས་དེར་རྒྱ་ནག་གི་ཚོང་ཟོག་ལ་ཁྱོན་བསྡོམས་པས་ཨ་སྒོར་དུང་ཕྱུར་སུམ་སྟོང་བདུན་བརྒྱ་ཡི་སྒོ་ཁྲལ་བརྒྱབ་འདུག་ཨ་རིའི་སྲིད་འཛིན་ཇོ་བྷའི་ལྡིན་གྱིས་སྲིད་འཛིན་སྔོན་མའི་སྒོ་ཁྲལ་རིགས་སོར་འཇོག་བྱས་པ་མ་ཟད་མཉེན་ཆས་དང་སྔོན་ཐོན་གྱི་ལག་རྩལ་ཚོང་སྒྱུར་བྱ་རྒྱུར་སྔར་ལས་ལྷག་པའི་དམ་བསྒྲགས་བྱས་ཡོད་པ་རེད། རྒྱ་ནག་གཞུང་ནས་ཨ་རིའི་ཚོང་དོན་ཁྲིམས་གཞི་སུམ་བརྒྱ་དང་གཅིག་ཟེར་བའི་སྒོ་ཁྲལ་རྒྱག་སྟངས་དེར་དམའ་འབེབས་དང་མཐོང་ཆུང་གི་རང་བཞིན་ལྡན་པ་ཞིག་ཡིན་ཚུལ་གྱིས་སྐྱོན་བརྗོད་བྱས་ཡོད་པ་རེད་ལ། གནས་ཚུལ་ནང་དུ་མུ་མཐུད་དུ་འཁོད་དོན། ཨ་རི་དང་རྒྱ་ནག་གཉིས་ཀ་མཐུན་པོ་མི་འབྱུང་བའི་རྒྱུ་རྐྱེན་གཙོ་བོ་དག་ནི་ཐའེ་ཝན་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན། ཏོག་དབྱིབས་རིམས་ནད་ཀྱི་གནད་དོན་སོགས་ཡིན་ལ། དེ་ལས་ཚོང་ཟོག་ལ་སྒོ་ཁྲལ་འགེལ་བ་དེའང་ཕྱོགས་གཉིས་ཀ་མཐུན་པོ་མེད་པའི་ཆ་ཤས་ཀྱི་གྲས་ཤིག་ཡིན་པའི་སྐོར་འཁོད་ཡོད་པ་རེད་ལ། དེ་རིང་གི་པེ་ཅིན་ནས་བོད་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ། རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག། ང་ཚོས་ལྷ་འབྲུམ་གླེང་སྐབས་གང་ཞིག་གླེང་གི་ཡོད་དམ་ཞེས་པའི་ཚན་པ་དང་པོ་དེ་རྡོ་རྗེ་མཚོས་རྒྱང་སྲིང་ཞུ་བ་ཞིག་ལ་གསན་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག། ང་ཚོས་ལྷ་འབྲུམ་གླེང་བའི་སྐབས་གང་གླེང་གི་ཡོད་དམ། 希望中国的反霸当我， 没他没问别人那里力太儿大。 希的装把不空给我这能端。
我曾可笑的以为瘟疫已属于历史往事， 毕竟现在是新世纪、 新时代、 新技术， 什么都要推陈出新， 也什么都能战胜的样子， 也愚蠢的以为自己不会在现实中遇到瘟疫。
དེ་སྔ་གུས་མོས་དགོད་བྲོ་བོའི་ངང་ནད་ཡམས་ནི་ལོ་རྒྱུས་ཀྱི་འདས་པའི་གནས་ཚུལ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། གང་ལྟར་ད་ལྟ་དུས་རབས་གསར་བ་དང་ལོ་དུས་གསར་བ། ལག་རྩལ་གསར་བ་ཡིན་དུས་གང་ཡིན་རུང་ཚང་མ་རྙིང་འབུད་གསར་འདོན་བྱེད་པ་དང་ཡང་གང་ཡིན་རུང་ཚང་མ་རྣམ་པར་རྒྱལ་ཐུབ་པ་ལྟ་བུ་བྱེད་ཀྱི་ཡོད། གཞན་ཡང་གླེན་རྟགས་ངང་འཚོ་བ་དངོས་ཀྱི་ནང་རང་ཉིད་ལ་རིམས་ནད་འཕྲད་མི་སྲིད་པར་ངོས་འཛིན་བྱས་ཤིང་དེ་མིན་ན་དངོས་ཡོད་ཀྱི་གནས་ཚུལ་ལ་ཚིག་ཐོ་བཀོད་པ་དང་ལྐོག་གྱུར་གྱི་གནས་སྟངས་མཉམ་དུ་གནས་པའི་རྩོམ་རིག་སྒྱུ་རྩལ་གྱི་བརྩམས་བྱའི་ནང་ཡོད་རྒྱུ་རེད། དེ་ཡང Camus གི་བརྩམས་སྒྲུང་བྱི་ནད་དང། Defoe གི་བརྩམས་བྱ་རིམས་ནད་ཀྱི་ལོ་ཟླའི་ཚིག་ཐོ།

དེ་བས་ཡང་ཧ་ཅང་སྐྱོ་དགོས་པ་འདུག་ལ། དེ་བས་དུས་ཡུན་རིང་བ་འདུག་ཅིང། ཐ་ན་ད་དུང་ངོ་བོར་འགྱུར་བ་ཕྱིན་པ་དང་ད་དུང་རྫོགས་མཐའ་མེད་པ་ཞིག་འདུག་པས། གདོན་འདྲེའི་རང་བཞིན་གསལ་པོ་ཡོད་པ་མངོན་གསལ་དོད་ལ། དུས་ད་ལྟ་བར་ག་དུས་མཇུག་རྫོགས་ཀྱི་ཡོད་པ་ཤེས་ཀྱི་མེད་པ་དང། ད་དུང་ཚེ་སྲོག་ག་ཚོད་ཙམ་ཞིག་ཤོར་གྱི་ཡོད་པ་ཤེས་ཀྱི་མེད། གུས་མོས་ཕྱི་ལོ་ཉིས་སྟོང་ཉེར་གཅིག་ལོའི་ཟླ་བ་བརྒྱད་པར་རྩོམ་ཡིག་འདི་མཇུག་བསྒྲིལ་བའི་སྐབས་དེར་འཛམ་གླིང་ཡོངས་སུ་མི་ས་ཡ་བཞི་ལྷག་ཙམ་གྱི་ཚེ་སྲོག་ཤོར་བ་དང་གནམ་བསྐོས་གོང་མའི་རྒྱལ་ཁབ་ཀྱི་ས་གནས་མང་པོར་རིམས་ནད་བསྐྱར་ལོག་བརྒྱབ་ཡོད་ཅེས་དང་ཡང་འོད་ཟེར་ལགས་ཀྱིས་མུ་མཐུད་གསུངས་དོན།

དཔེར་ན་ཨ་རིའི་གསོ་བ་རིག་པའི་འབུམ་རམས་པ Donald Hopkins གིས་ཕྱི་ལོ་ཉིས་སྟོང་གཉིས་ལོར་ལེགས་འགྲུབ་གནང་བའི་ལྷ་ཡུལ་གྱི་མེ་ཏོག་སྟེ་ནད་ཡམས་རིག་གནས་ཀྱི་ལོ་རྒྱུས་ཞེས་པ་འདི་ནི་རྒྱ་ཡིག་གི་འགྱུར་གྱི་མིང་དེ་རེད། མ་རྩོམ་གྱི་དེབ་ཀྱི་མིང་ལ The Greatest Killer།

གལ་འགངས་ཧ་ཅང་ཆེ་བའི་གནས་ཚུལ་འགའ་ཤས་ལ་ཡང་དོ་སྣང་དང་ཡིད་གཟབ་བྱ་རྒྱུ་མིན་པར་དུས་རྒྱུན་ལྷོད་གཡེང་ལ་ཤོར་བདེ་བ་དང་ཡང་ན་ཀླད་པ་འཁྲུས་ཟིན་པའི་ཞིབ་ཅིང་ཕྲ་བའི་གནས་ཚུལ་ལ་དུས་ཡུན་ཟླ་བ་གསུམ་ཙམ་བཏང་སྟེ་རྩོམ་ཡིག་རིང་པོ་འདི་འབྲི་སྲིད་ཀྱི་མ་རེད། ཅེས་དང་ཡང་འོད་ཟེར་ལགས་ཀྱིས་གསུངས་དོན།

འོན་ཀྱང་ངའི་ཚད་ཡོད་ཀྱི་སེམས་ཤུགས་འདི་དེ་བས་མཐོ་སྒང་བོད་ཀྱི་ལོ་རྒྱུས་སྟེང་གི་སྒྲུང་གཏམ་དེ་རིགས་དང་དེ་བཞིན་གྲངས་ཉུང་གནས་ཚུལ་བྱེ་བྲག་གི་ཐོག་དོ་སྣང་ཆེ་བ་ཡོང་གི་འདུག་དེ་ནི་དངོས་གནས་ལས་སྨོན་འཛོམས་པ་ཡིན་ས་རེད་སྟབས་ཁེལ་ནས་བོད་མི་ཞིག་ཐུག་བྱུང་ཁོང་ནི་ཨ་མདོ་ཞུང་ཧྭ་ནས་ཡིན་པའི་བློ་བཟང་ཡོན་ཏན་ཡིན་ཞིང། Cambridge། གཙུག་ལག་སློབ་གྲྭའི་སྤྱི་ཚོགས་དང་འགྲོ་བ་མིའི་རིག་པའི་འབུམ་རམས་པ་ཞིག་རེད། ད་ལྟ Australia གི་ཚན་རིག་ཁང་གི་ཞིབ་འཇུག་པ་གནང་གི་ཡོད། ཚན་རིག་གི་ལོ་རྒྱུས་དང་ལོ་རྒྱུས་ཀྱི་འགྲོ་བ་མིའི་རིག་པ་དེ་བཞིན་འབྲེལ་ཡོད་ཀྱི་ལོ་རྒྱུས་ཀྱི་ཐབས་ལམ་ཟུང་འབྲེལ་བྱས་ཏེ་མཐོ་སྒང་བོད་ཀྱི་བསམ་བློའི་ལོ་རྒྱུས་དང་མཐོ་སྒང་བོད་ཀྱི་ཤེས་ལྡན་མི་སྣ་མཉམ་དུ་ནུབ་ཕྱོགས་དང་འབྲེལ་བའི་སྐོར་གྱི་ཞིབ་འཇུག་ཅིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་ལ། ལྷག་པར་དུ་བོད་ཡིག་གི་ཚད་ལྡན་ཡིག་ཆར་དབྱེ་ཞིབ་དང་ཤེས་རྟོགས་མཐོང་ཆེན་བྱས་པ་བརྒྱུད། འདས་པའི་དུས་ཡུན་རིང་པོའི་ནང་འགྲེལ་བརྗོད་བྱས་པ་དང་མི་འདྲ་བའི་བློ་རྒྱ་ཡངས་པའི་ལྟ་ཕྱོགས་ཤིག་བཏོན་ཡོད།

བོད་མིའི་སྒྲིག་འཛུགས་དང་སེར་བྱེས་གྲྭ་ཚང། གཞན་འབྲས་སྤུངས་བློ་གསལ་གླིང་བཅས་ནས་རིན་མེད་ཀྱི་སྨན་གུར་བཙུགས་ཡོད་པ་རེད། བལ་ཡུལ་གྱིས་ཐའེ་ཝན་དང་བོད་ཀྱི་སྐོར་གྱི་གནས་ཚུལ་ཕྲན་བུ་ཞིག་བཀོད་ཀྱང། རྒྱ་ནག་གིས་འཕྲལ་དུ་བལ་ཡུལ་ལ་སྐྱོན་བརྗོད་བྱས་པའི་སྐོར་འཁོད་ཡོད་པ་རེད་ལ། ཐའེ་ཝན་གྱི་སྲིད་འཛིན་འོས་མིས་དམར་ཤོག་ཚོགས་པར་ཕྱོགས་པའི། དམངས་གཙོ་ཡར་ཐོན་ཚོགས་པའི་ཕྱོགས་འགལ་ཚོགས་པར་སྐྱོན་བརྗོད་བྱས་ཡོད་པ་རེད། སུ་ནིའི་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། བལ་ཡུལ་གྱི་གནམ་གྲུ། བོད་ཀྱི་རྒྱལ་ས་ལྷ་སར་ཤར་གཏོང་བྱ་རྒྱུ་དེ་ཕྱི་ཕྱོགས་སུ་རྒྱལ་ཁབ་ཞིག་གིས་གནམ་གྲུ་ལྷ་སར་ཤར་གཏོང་བྱས་པ་ཐེངས་དང་པོ་དེ་ཆགས་ཡོད་པ་རེད། ཨ་རིའི་ཕྱོགས་ནས་རྒྱ་ནག་གི་ཚོང་ཟོག་ལ་སྒོ་ཁྲལ་རྒྱག་པའི་ཁྲིམས་གཞི་དེ་ཕར་འགྱངས་བྱ་རྒྱུ་ཡིན་པའི་སྐོར་བཤད་ཡོད་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གལ་ཐོ་དང་རྩོམ་སྒྲིག་འགན་འཁུར་བ་དོན་གྲུབ་རྣམ་རྒྱལ་ལགས་ཡིན།